གོང་མ་འདི་བྱས་ན་རེ་ཤིག་མི་དགེ་བའི་གེགས་ལས་སུ་འབྱེད་ཀྱི་དེ་ནི་གཞུང་རྒྱུད་དང། ཉོན་མོངས་པ་ཅན་གྱི་ལུས་ཀྱི་ལས་མི་ཚོགས་པ་ཤེས་པ་དང་དད་པ་དང་འཆི་བ་ལ་སོགས་པ་དང་སྲོག་ཆད་ཀྱི་གཞོ་བ་ཡིན་པས་ཚོགས་མེད་ལྔ་ཡི་དེ་བཞི་བཤད་པ་ལ་ངེས་ཚིག་གི་གྲོགས་འབྱེད་པ་དང་ཉེ་བར་ཉེ་བ་ལྔ་ཡི་གེགས་ཆེ་སྟེ་འཇིགས་པ་གོང་མ་འདི་ཞེས། ངག་གི་ལས་ཆུང་བ་དག་ཀྱང་མ་འདི་ལ། འོ་ད་དེ་རེད་ད་གོང་མ་འདི་པ་རེད་ཟེར་ནས་ད།

ཨ་ནི་མི་དགེ་བའི་ལས་ལམ་བཅུའི་གི་ནང་ལ་མ་བསྡུས་ཟེར་ནས་གང་མ་བསྡུས་པ་རེད་ཟེར་ན་ད་ད་ལྟ་གོང་དུ་བགྲངས་དེ་ཡག་གི་དེ་དག་ནི་མི་དགེ་བའི་གི་ལས་ཡིན་ཀྱང། ཉེས་སྤྱོད་ཡིན་ཀྱང་ཨ་ནི་མི་དགེ་བའི་ལས་ལམ་བཅུའི་གི་ནང་ལ་མ་བསྡུས་པ་རེད་ཟེར་འོ་ད་དེ་བཤད་གི་ད་དེ་བཞིན་དུ་དགེ་བའི་ཕྱོགས་ལ་ཡང་ལས་ཀྱི་དགེ་བ་བདུན་གྱི་ཨ་ནི་སྦྱོར་མཇུག་དང་ལུས་ཀྱི་དགེ་བ་ཆང་མི་འཐུང་བ་དང་ཟེར་འོ་ད་དེ་རེད་ད་དེ་ནང་བཞིན་གྱི་དགེ་བའི་ཕྱོགས་ལ་ཡང། ད།

ལོ་ཚ་རེད་ད་རི་རྒྱལ་མེད་པ་ཆོག་ཚ་རེད། འོ་དེ་ཡིན་ཚ་རི་རྒྱལ་དེ་འགོག་ཚ་ཡིན་ཚ། ཨཱ་དེའི་ཚེ་ལ་ད། ལན་ལོག་གི་གཉིས་ཀྱི་སྤྱི་བོའི་གེ་དེ་ནི་རི་རྒྱལ་དེ་ཡན་མ་རེད་དེ་ལ་རི་རྒྱལ་མ་ཡིན་པ་ཁོ་ན་ཤེས་གི་རེད། འོ་ད་དེ་རེད་གཉིས་ཀྱི་ཚེ་རི་རྒྱལ་མེད་པའི་ཕྱིར་རོ། ཡས་ཀྱི་ལས་ས་ལ་ན་རི་རྒྱལ་དུ་རི་རྒྱལ་མ་ཡིན་པ་ནོར་བ་གཉིས་ཀ་མེད། འོ་ད་དེ་རེད་ད་ཡས་ཀྱི་ལས་ས་དེ། འོ་དེ་རེད་འོ་ད་ཡས་ཀྱི་ལས།

སོ་སོར་ཐར་བའི་སྡོམ་པའི་ངོ་བོ་བྱེད་པའི་རྣམ་པར་རིག་བྱེད་དང་རིག་བྱེད་མ་ཡིན་པ་གཉིས་ཀ་ད་སྡོམ་པ་སྐད་ཅིག་དང་པོའི་དུས་སུ་དེ་རིག་བྱེད་དང་རིག་བྱེད་མ་ཡིན་པ་གཉིས་ཀ་ཐོབ་ཀྱི་རེད་ཟེར་ལ་ར་བ་འོ་ད་དེ་རེད་བ་དེ་ད་ཁ་སང་སྡོམ་པའི་སྐབས་དེ་ལ་འོ་དེ་མང་པོ་སླེབས་སོང་ད་ཡིན་ན་ཡང་ད་དེ་ལ་སྡོམ་པ་དེ་ལ་བྱས་ཙང་སྡོམ་པ་སྐད་ཅིག་དང་པོའི་དུས་སུ་ཨ་ནི་སྡོམ་པ་དེ་ལ་རྣམ་པར་རིག་བྱེད་འོ་དེ་འདྲའི་ཞིག་ཡོད་རེད་ཟེར་གྱི་ཡོད་རེད་དེ་ཡིན་ཙང་ད་དེའི་རྣམ་པར་རིག་བྱེད་དེ་ལ་ལུས་ཀྱི་རྣམ་པར་རིག་བྱེད་དང་ངག་གི་རྣམ་པར་རིག་བྱེད་ཡོད་ཟེར་གྱི་ཡོད་ར་བ་ད་དེའི་ངག་གི་རྣམ་པར་རིག་བྱེད་དེ་ལ་ག་འདྲའི་ཞིག་བཞག་དགོས་རེད་ཟེར་ར་བ་ད་སྡོམ་པ་དེ་ཐོབ་ཡག་དེ་ལ།

རྣམ་པར་བརྟག་པའི་སྒྲ་དེ་གསུངས་པ་རེད་གཞན་མིན་སོ། སྦྱོར་བ་ཉེར་བསྡོགས་ལས་བཟློག་པ་རིག་བྱེད་མ་ཡིན་པའི་རང་བཞིན་ནི་ངེས་པ་ཡིན་ལ། ད་སྦྱོར་བ་ཉེར་བསྡོགས་ལས་བཟློག་པ་དང། སྦྱོར་བ་ཉེར་བསྡོགས་ལས་བཟློག་པ་དེ་དག་འཇུག། མཇུག་དེ་རེད་མཇུག་བལྟས་ན། སྦྱོར་བ་ཉེར་བསྡོགས་ལས་བཟློག་ནས་ད་ཉེར་བསྡོགས་སྦྱོར་བ་ལས་བཟློག་ནས་སྦྱོར་བ་ལས་བཟློག་པ་དེ་དག་མཇུག་ལ་བར་གོ་ན། དེའི་རྩ། སྦྱོར་བ་ཉེར་བསྡོགས་ལས་བཟློག་པ་ད་མཇུག་དེ་རེད་བ།

ད་ལས་ཀྱི་ལམ་གྱི་མཇུག་ཡིན་ཟེར་བ་ད་དེ་རེད་སོང་དེ་ཙམ་མ་ཡིན་བཟློག་པ་མཇུག་ཡིན་ནོ་ཟེར་བ་ད་དེ་རེད་མ་ཡིན་བཟློག་པ་མཇུག་ཡིན་ནོ་ཟེར་བཟློག་པ་མཇུག་ཡིན་ནོ་ཟེར་བ་ད་དེ་རེད་ད་མཇུག་མཇུག་དེ་དེ་འདྲ་ཞིག་ཡིན། ཇི་ལྟར་ཞེ་ན་གལ་ཏེ་ལས་ཀྱི་ལམ་བྱས་ནས་དེ་དང་རྗེས་སུ་མཐུན་པའི་ཆོས་སྤྱོད།